ང་ཚོའི་ལས་རིམ་གསན་གཟིགས་གནང་མཁན་རྣམ་པ་ཡོངས་ལ་དགོང་ཁམས་བཟང་ཞུ་རྒྱུ་དང་ཆབས་ཅིག་དེ་རིང་གསར་འགྱུར་ཕྱོགས་བསྡུས་བྱས་པའི་ལས་རིམ་འདིའི་ནང་ལ། བོད་ཀྱི་ནང་དང་བཞུགས་སྒར་རྡ་རམ་ས་ལ་གཙོས་པའི་འཛམ་གླིང་གི་ས་ཕྱོགས་གང་སར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་འཁྲུངས་སྐར་དུས་ཆེན་སྲུང་བརྩི་གཟབ་རྒྱས་ཞུ་བཞིན་པའི་གནས་ཚུལ་དང། ཡང་ལ་དྭགས་ཀྱི་ནང་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དུས་འཁོར་དབང་ཆེན་བཀའ་དབང་བསྩལ་བཞིན་པ་དང་སྟབས་བསྟུན་ཏེ། མཛད་སྒོ་གཟབ་རྒྱས་ཤིག་གོ་སྒྲིག་གནང་བའི་གནས་ཚུལ་དང། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དཔལ་དུས་འཁོར་དབང་ཆེན་གྱི་ཐེངས་སུམ་ཅུ་སོ་གསུམ་པའི་སྔོན་འགྲོའི་གསུང་ཆོས་མུ་མཐུད་བསྐྱངས་བཞིན་པའི་གནས་ཚུལ་དང། དཀྱིལ་ཤར་མངའ་ཁུལ་གྱི་ནང་ལ་ཨི་སི་རལ་དང་པེ་ལི་སི་ཏིན་པ་ཚོའི་དབར་ལ་འཁོན་འཁྲུག་འཐབ་རྩོད་ཇེ་ཆེར་འགྲོ་བཞིན་པའི་གནས་ཚུལ་སོགས་དེ་མིན་བོད་དོན་དང་རྒྱལ་སྤྱིའི་གནས་ཚུལ་གཞན་ཁག་ཅིག་ཞུ་རྒྱུ་ཡོད་པས་རྣམ་པ་ཚོས་རིམ་པས་གཟིགས་རོགས་གནང། དེ་རིང་ང་ཚོའི་གནས་ཚུལ་ཐོག་མ་དེ་ལ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བདུན་ཅུ་དོན་དགུ་བཞེས་པའི་སྐུའི་འཁྲུངས་སྐར་གྱི་དུས་ཆེན་ཉིན་མོ་འདི་ལ། བོད་ཀྱི་ནང་ལ་དེང་སྐབས་རྒྱ་ནག་གཞུང་གི་དམ་དྲག་ཡོད་མིན་ལ་མ་ལྟོས་པར་བོད་ཀྱི་ས་ཁུལ་མང་པོ་ཞིག་གི་ནང་ལ་སྐུའི་འཁྲུངས་སྐར་སྲུང་བརྩི་ཞུས་ཡོད་པའི་གནས་ཚུལ་རིམ་པ་ཞིག་ཐོན་ཡོད་པ་རེད། གནས་ཚུལ་འབྱུང་ཁུངས་བརྒྱུད་ལམ་འདྲ་མིན་ནས་ཤེས་གསལ་ལྟར་བྱས་པ་ཡིན་ན་བོད་ཀྱི་ཁམས་རྟའུ་དང་ཨ་མདོ། བླ་བྲང་ཨ་མཆོག་དང། དཀར་མཛེས། ལི་ཐང་དང་བྲག་མགོ་དང་མགོ་ལོག་སོགས་ས་ཁུལ་མང་པོ་ཞིག་གི་ནང་ལ་གོང་ས་མཆོག་གི་སྐུའི་འཁྲུངས་སྐར་གྱི་ཉིན་མོ་བོད་མི་རྣམས་ཀྱིས་སྤྲོ་སྐྱིད་གཏོང་བ་དང། གནས་རི་ཁག་ལ་རླུང་རྟ་དར་འཛུགས་བྱེད་པ་དང་དེ་ག་ནང་བཞིན་རྒྱལ་བའི་སྐུ་པར་གྱི་མདུན་དུ་ཞལ་ཟས་སྣ་ཚོགས་ཀྱི་མཆོད་འབུལ་ཞུ་བ་དང། དེ་བཞིན་རྟ་རྒྱུགས་ཀྱི་འགྲན་བསྡུར་སོགས་ཕྱོགས་གསུམ་ལ་སྨོན་ལམ་དང་དགའ་སྤྲོའི་རྣམ་པ་འདྲ་མིན་གྱི་སྒོ་ནས་སྐུའི་འཁྲུངས་སྐར་སྲུང་བརྩི་ཞུས་ཡོད་པའི་གནས་ཚུལ་ཐོན་བཞག། དེའང་ང་ཚོར་འདི་གར་བརྙན་པར་འབྱོར་བ་འདིའི་ནང་ལ་ཁམས་རྟའུ་ཡི་ནང་ལ་འཁྲུངས་སྐར་གྱི་ཉིན་མོ་སྔ་དྲོ་བསང་གསོལ་གཏོང་བ་སོགས་ཀྱི་བརྒྱུད་ནས་དུས་ཆེན་སྲུང་བརྩི་ཞུས་ཡོད་པ་རེད། དེ་ག་ནང་བཞིན་བརྙན་པར་འདིའི་ནང་ལ་བོད་མི་ཚོས་སྨོན་ལམ་འདོན་བཞིན་པའི་ཚིག་དོན་གཙོ་བོ་འདི་ལ། དཀོན་མཆོག་གསུམ་མཁྱེན། རྒྱལ་བ་བསྟན་འཛིན་རྒྱ་མཚོས་སྐྱོབ་པར་ཤོག། བོད་ཁ་བ་གངས་ཅན་གྱི་བདེ་སྐྱིད་ནམ་མཁའ་དང་མཉམ་པར་ཤོག། འགྲོ་བ་སེམས་ཅན་ཐམས་ཅད་བདེ་སྐྱིད་ཐོབ་པར་ཤོག། སྲུང་མ་ཁྱད་པར་ཅན་དཔལ་ལྡན་ལྷ་མོས་མཁྱེན། མྱུར་དུ་བོད་གངས་ཅན་ལྗོངས་ལ་རང་དབང་བདེ་སྐྱིད་ཐོབ་པར་ཤོག་སོགས་ཀྱི་སྨོན་ལམ་གསོལ་འདེབས་བྱས་པའི་གནས་ཚུལ་མཐོང་གསལ་ཡོད་པ་རེད། དེ་ག་ནང་བཞིན་གནས་ཚུལ་ཐོན་གསལ་ལྟར་བྱས་པ་ཡིན་ན་བོད་ཀྱི་རྒྱལ་ས་ལྷ་སའི་ནང་ལ་འཁྲུངས་སྐར་གྱི་དུས་རིང་ལ་རྒྱ་ནག་གཞུང་གིས་དམ་དྲག་དང་དོགས་ཟོན་ཤུགས་ཆེ་བྱས་ཡོད་པ་མ་ཟད་དམིགས་བསལ་གཙུག་ལག་ཁང་དང་ནོར་བུ་གླིང་ཁར་བོད་མི་མང་པོ་འདུ་འཛོམས་དང། བསང་གསོལ་བྱེད་པར་ལ་ལྟ་རྟོག་བྱེད་པ་དང་ཚོད་འཛིན་ནན་ཏན་བྱས་ཡོད་པའི་གནས་ཚུལ་ཐོན་བཞག། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ལྟ་རྒྱ་གར་བྱང་ཕྱོགས་ལ་དྭགས་ཀྱི་ནང་ལ་དཔལ་ཐུགས་དགོངས་དབང་ཆེན་བཀའ་དབང་སྩལ་རྒྱུའི་མཛད་འཕྲིན་བསྐྱངས་བཞིན་པ་ལྟར་ཕྱི་ཚེས་དྲུག་གི་ཉིན་མོ་གསུང་ཆོས་རྭ་བར་ལ་དྭགས་གཙོས་པའི་ཧི་མ་ལ་ཡ་རི་རྒྱུད་དང་དེ་ག་ནང་བཞིན་ཕྱི་རྒྱལ་མི་རིགས་སྟོང་ཕྲག་མང་པོ་དང་མཉམ་དུ་སྐུའི་འཁྲུངས་སྐར་དུས་ཆེན་གཟབ་རྒྱས་ཞུས་ཡོད་པའི་སྐོར་ལ་འདི་གའི་གསར་འགོད་པ་པདྨ་རྡོ་རྗེ་ལགས་ཀྱིས་ལ་དྭགས་ས་གནས་ནས་བཏང་པའི་གནས་ཚུལ་ཞིག་གཟིགས་རོགས་གནང། གཟའ་ཉི་མའི་ཉིན་གྱི་ཞོགས་པར་གོང་ས་མཆོག་ཞི་བའི་ཚལ་ཕོ་བྲང་ནས་ཞབས་ཐང་དུ་གསུང་ཆོས་ར་བར་ཕེབས་པའི་སྐབས་སུ། བོད་གཞུང་ཟློས་གར་གྱི་གཞས་གར་གྱི་མཆོད་པ་དང་བཅས་གོང་ས་མཆོག་གསུང་ཆོས་ར་བའི་བཞུགས་ཁྲིའི་སྟེང་གདན་འདྲེན་ཞུས་ཤིང་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་དང་སྤྱི་འཐུས། ལ་དྭགས་ས་གནས་ཀྱི་གནད་ཡོད་མི་སྣ་མང་པོ་འཁྲུངས་སྐར་ལ་རྟེན་འབྲེལ་ཞུ་བར་ཕེབས་ཡོད། དབུས་བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་བཀའ་བློན་གྱིས་བཀའ་ཤག་གི་ངོས་ནས་རྟེན་འབྲེལ་ཞུས་པ་རེད། བཀའ་ཤག་ནས་གཞིས་བྱེས་བོད་རིགས་ཡོངས་ཀྱི་ངོ་ཚབ་ཞུས་ཏེ་གུས་ཕྱག་དང་བཅས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ། དགའ་དད་སྤྲོ་གསུམ་གྱི་སྒོ་ནས་འཚམས་འདྲི་ཞུ་བ་དང། དེ་བཞིན་དུ་བོད་མི་མང་སྤྱི་འཐུས་ཚོགས་གཙོ་སྤེན་པ་ཚེ་རིང་ལགས་ཀྱིས་སྤྱི་འཐུས་ཀྱི་གསལ་བསྒྲགས་སྒྲོག་སྦྱང་གནང་ཞིང། ལ་དྭགས་ས་ཁུལ་གྱི་གཞུང་འཛིན་མགོ་ཁྲིད་དང་ཁ་ཆེའི་སྐུ་ཚབ། ཨ་རིའི་གློག་བརྙན་འཁྲབ་མཁན་གྲགས་ཅན་རི་ཆར་ཌི་གི་ཡར། དུས་འཁོར་དབང་ཆེན་ཐེངས་སུམ་ཅུ་སོ་གསུམ་པ་གོ་སྒྲིག་བྱེད་མཁན་ལ་དྭགས་ནང་པའི་ཚོགས་པའི་མགོ་ཁྲིད་སོགས་ཀྱིས་གཏམ་བཤད་གནང་བ་དང།

འཁྲུངས་སྐར་གྱི་ཉིན་མོར་ཆོས་ཞུ་བ་ཆིག་འབུམ་སུམ་ཁྲི་ཙམ་ཞོགས་པ་སྔ་པོ་ནས་གསུང་ཆོས་ར་བར་འདུས་ཤིང། མཆོད་རྫས་བསྣམས་པའི་ལ་དྭགས་པ་མང་པོ་ཞིག་མཐོང་རྒྱུ་ཡོད་ལ། འཁྲུངས་སྐར་སྲུང་བརྩི་བྱེད་བཞིན་པའི་སྐབས་སུ་གཉན་ཆེན་ཐང་ལྷ་དང་དཔལ་ལྡན་ལྷ་མོ་ཡིན་པར་བཤད་པའི་ལྷ་བ་གཉིས་ཀྱང་སྡིངས་ཆའི་སྟེང་དུ་ཕེབས་ཏེ་གོང་ས་མཆོག་གི་མདུན་དུ་བཅར་བ་རེད། ཨ་རིའི་རླུང་འཕྲིན་ཁང་གི་པད་མ་རྡོ་རྗེ་ཡིས་ལ་དྭགས་ཀྱི་རྒྱལ་ས་གླེ་ནས། དེའི་བར་ན་བཞུགས་སྒར་རྡ་རམ་ས་ལའི་ནང་ལ་བོད་མི་ཚོས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བདུན་ཅུ་དོན་དགུར་ཕེབས་པའི་སྐུའི་འཁྲུངས་སྐར་དུས་ཆེན་གཟབ་རྒྱས་ཤིག་གོ་སྒྲིག་ཞུས་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྡུས་ཤིག་གཟིགས་རོགས་གནང། ད་རེས་ཉེ་ཆར་ཕྱི་ཟླ་བདུན་པའི་ཚེས་དྲུག་རེས་གཟའ་ཉི་མའི་ཉིན་མོ་བཙན་བྱོལ་བོད་མིའི་ཆོས་སྲིད་ཀྱི་བསྟི་གནས་བཞུགས་སྒར་རྡ་རམ་ས་ལར་གཙུག་ལག་ཁང་གི་གསུང་ཆོས་ར་བའི་ཐང་སྟེང་དུ་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་བོད་ཀྱི་རྒྱལ་དར་བསྒྲེངས་འཛུགས་དང་འབྲེལ་བོད་ཁྱིམ་སློབ་གྲྭའི་སློབ་ཕྲུག་རྣམས་ཀྱི་རོལ་དབྱངས་དང་བཅས་བོད་ཆོས་ལྡན་རྒྱལ་ཁམས་ཀྱི་རྒྱལ་གླུ་འབུལ་བཞིན་དུ་ལྷར་བཅས་སྲིད་ཞིའི་གཙུག་རྒྱན་འཛམ་གླིང་ཞི་བདེའི་དེད་དཔོན་བོད་དམངས་སྐྱེ་འགྲོ་ཡོངས་ཀྱི་འདི་ཕྱི་གཉིས་ཀྱི་སྐྱབས་གནས་དམ་པ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དགུང་གྲངས་བདུན་ཅུ་དོན་དགུ་བཞེས་པའི་སྐུའི་འཁྲུངས་སྐར་དུས་ཆེན་གྱི་དགའ་སྟོན་དུ་གཞུང་འབྲེལ་གྱི་མཛད་སྒོ་དངོས་གཞི་དེ་དབུ་འཛུགས་གནང་ཡོད་པ་རེད། འདི་ལོ་བཞུགས་སྒར་དྷརམ་ས་ལའི་ནང་ལ་འཁྲུངས་སྐར་དུས་ཆེན་གྱི་མཛད་སྒོར་སྐུ་མགྲོན་གཙོ་བོར་གདན་ཞུས་རྒྱ་གར་བྱང་ཕྱོགས་ཧི་མ་ཅལ་པར་དེ་ཤི་མངའ་སྡེའི་བློན་ཆེན་སྐུ་ཞབས་ཇི་ཨེས་སྦ་ལི་ལགས་ཀྱིས་འཁྲུངས་སྐར་དུས་ཆེན་གྱི་རྟེན་འབྲེལ་སྣང་གསལ་ཞལ་ཕྱེ་གནང་བའི་རྗེས་སུ་སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་རྒྱལ་བའི་སྐུ་པར་རིན་པོ་ཆེར་མཎྜལ་རྟེན་གསུམ་འདེགས་འབུལ་དང་འབྲེལ་བོད་མིའི་སྒྲིག་འཛུགས་ཀྱི་གཞུང་ཞབས་རྣམ་པས་རིམ་པས་མཇལ་དར་བསྒྲོན་འབུལ་གནང་བ་དང། དེའི་སྔོན་དུ་སེར་སྐྱ་མི་མང་ཡོངས་ཀྱིས་རྡ་སའི་ལྷ་རྒྱལ་རིར་རླུང་རྟ་དར་འཛུགས་དང། གནས་ཆུང་གྲྭ་ཚང་གི་དགེ་འདུན་པ་རྣམས་ཀྱིས་དཀར་ཕྱོགས་ལྷ་སྲུང་རྣམས་ལ་བསང་མཆོད་དང་ཞལ་འདོན་གྱི་སྒོ་ནས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་ཀྱི་བཞེད་དོན་ཡོངས་རྫོགས་གེགས་མེད་ལྷུན་གྱིས་འགྲུབ་པར་དང། བོད་དོན་བདེན་མཐའ་མྱུར་དུ་གསལ་བའི་འཕྲིན་བཅོལ་གསོལ་འདེབས་གནང་ཡོད་པ་རེད། དེ་ནས་སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་སྐུའི་འཁྲུངས་སྐར་གྱི་དུས་ཆེན་གྱི་གསུང་བཤད་ཀྱི་ནང་ལ། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་བསྟན་སྲིད་ཀྱི་སླད་ལ་མཛད་འཕྲིན་བླ་ན་མ་མཆིས་པ་བསྐྱངས་གནང་མཛད་པར་བཀའ་དྲིན་རྗེས་དྲན་ཞུས་པའི་མཚོན་བྱེད་དུ། ཉིས་སྟོང་བཅུ་བཞི་ལོ་འདི་བཀའ་དྲིན་རྗེས་དྲན་གྱི་ལོར་སྲུང་བརྩི་ཞུ་རྒྱུར་དམིགས་པའི་ལས་རིམ་རྒྱ་ཆེ་ཞིག་གོ་སྒྲིག་ཞུས་ཡོད་ཅེས་གསུངས་ཡོད་པ་རེད། བཀའ་ཤག་ནས་གཞིས་བྱེས་བོད་མི་ཡོངས་ཀྱི་ངོ་ཚབ་ཞུས་ཏེ་གུས་ཕྱག་དང་བཅས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དགའ་དད་སྤྲོ་གསུམ་གྱི་སྒོ་ནས་འཚམས་འདྲི་ཞུ་བ་དང་ཆབས་ཅིག་མཁའ་ཁྱབ་བསྟན་འགྲོ་ཡི་མགོན་དཔུང་དམ་པར་དགུང་གྲངས་བརྒྱ་དང་བཅོ་གསུམ་བར་བཞུགས་རྒྱུ་ཡི་བཀའ་བཞེས་བཟང་པོ་ཡོད་པ་བཞིན། ཞབས་པད་རྡོ་རྗེའི་ཁམས་སུ་བརྟན་ཅིང་ཕྲིན་ལས་ཀྱི་འོད་སྣང་རྒྱུན་མི་ཆད་དུ་སྩོལ་བའི་གསོལ་བ་ཕུར་ཚུགས་སུ་འདེབས་རྒྱུ་དང། དེ་བཞིན་སྲིད་སྐྱོང་བློ་བཟང་སེང་གེ་མཆོག་གི་གསུང་བཤད་ཀྱི་ནང་ལ། གོང་ས་སྐྱབས་མགོན་ཐམས་ཅད་མཁྱེན་པ་སྐུ་ཕྲེང་བཅུ་བཞི་པ་ཆེན་པོ་རྗེ་བཙུན་དཔལ་ངག་དབང་བློ་བཟང་བསྟན་འཛིན་རྒྱ་མཚོ་མཆོག་ནི་བོད་གངས་ཅན་ཆོས་ལྡན་རྒྱལ་ཁམས་ཀྱི་ཐོག་ལ་རྒྱ་དམར་གྱི་བཙན་འཛུལ་དབང་བསྒྱུར་གྱི་དུས་འགྱུར་ཛ་དྲག་ཅན་གྱི་གནས་སྟངས་ཀྱི་འོག་ལ་རྒྱ་གར་དུ་བཙན་བྱོལ་ཕེབས་དགོས་བྱུང་ཀྱང་བོད་བསྟན་སྲིད་ཀྱི་སླད་ལ་མ་འོངས་ཕུགས་རྒྱང་རིང་བའི་བདེ་དོན་སྔོན་གཟིགས་ཀྱི་ཐུགས་བཞེད་རླབས་ཆེན་གྱི་འོག་ལ་དེང་རབས་ཀྱི་ཤེས་ཡོན་འདབ་གཤོག་གཉིས་ལྡན་གྱི་མ་འོངས་མི་རབས་གསར་བ་ཞིག་གི་སོན་རྩ་ཞིག་གསོ་སྐྱོང་དང་དམངས་གཙོའི་སྲོལ་བཟང་ལྡན་པའི་བྱེས་འབྱོར་བོད་མིའི་སྒྲིག་འཛུགས་ཤིག་གསར་འཛུགས་མཛད་དེ། དེང་སྐབས་གཞིས་བྱེས་བོད་འབངས་ཡོངས་རྫོགས་ནུས་ཤུགས་རྡོག་རྩ་གཅིག་སྒྲིལ་མཛད་པར་བཀའ་དྲིན་རྗེས་དྲན་ཞུ་བ་དང་ཆབས་ཅིག་བོད་དོན་བདེན་མཐའ་གསལ་སླད་གོང་ས་མཆོག་གིས་ལམ་སྟོན་མཛད་པའི་དབུ་མའི་ཐབས་ལམ་ལས་གཞན་མེད་ཅེས་གསུངས་ཡོད་པ་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་འདོན་གནང་མཛད་པའི་གཉིས་སྨན་དབུ་མའི་ལམ་གྱི་སྲིད་བྱུས་ནི་རྒྱལ་སྤྱིའི་ཆབ་སྲིད་ཀྱི་འགྱུར་འགྲོས་དང་ད་ལྟའི་བོད་ནང་གི་ཛ་དྲག་གནས་སྟངས་སོགས་ཕྱོགས་ཐམས་ཅད་ནས་དངོས་ཡོད་གནས་སྟངས་དང་འཚམས་པའི་སྲིད་བྱུས་བཟང་ཤོས་ཡིན་པ་མ་ཟད།

སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་འདི་ལོ་དགུང་གྲངས་བདུན་ཅུ་དོན་དགུར་ཕེབས་པའི་སྐུའི་འཁྲུངས་སྐར་གྱི་ཉིན་མོ་འདི་ལ་ཨ་མི་རི་ཀ་དང་ཡུ་རོབ་ར་ཤི་ཡ་སོགས་འཛམ་གླིང་གི་ས་ཕྱོགས་གང་སར་བོད་མི་དང་མགོན་པོ་མཆོག་དང་དད་གུས་དམ་ཚིག་ལྡན་པའི་ཕྱི་རྒྱལ་གྱི་མི་རིགས་སྟོང་ཕྲག་མང་པོས་མགོན་པོ་མཆོག་སྐྱེ་འགྲོའི་ཕན་བདེ་གི་སླད་ལ་སྐུ་ཚེ་བསྐལ་བརྒྱར་བརྟན་པའི་སྨོན་ལམ་གསོལ་འདེབས་དང་གང་ཉིད་ཀྱི་མཛད་འཕྲིན་ཁག་ལ་བཀའ་དྲིན་རྗེས་དྲན་ཞུ་བཞིན་དུ་དགའ་སྟོན་གྱི་རྣམ་པ་འདྲ་མིན་གྱི་སྒོ་ནས་འཁྲུངས་སྐར་དགའ་སྟོན་སྲུང་བརྩི་ཟབ་རྒྱས་ཞུས་ཡོད་པའི་སྐོར་ལ་བསོད་ནམས་དབྱངས་འཛོམས་ལགས་ནས་གནས་ཚུལ་ཕྱོགས་སྒྲིག་གནང་བ་ཞིག་གསན་རོགས་གནང། འདི་ལོའི་རྒྱལ་བའི་འཁྲུངས་སྐར་ཉིན་རྒྱ་གར་ལྷོ་ཕྱོགས་སུ་མཛད་སྒོ་ཆེ་ཁག་འཚོགས་སྐབས་རྟེན་འབྲེལ་དང་དད་དམ་མཚོན་པ་དང་ཆབས་ཅིག་བོད་མི་མང་གིས་གོང་ས་མཆོག་གི་བཀའ་དྲིན་རྗེས་དྲན་ཞུ་བའི་དུས་བཟང་ལ་གནས་ཡུལ་མངའ་སྡེའི་མི་སྣ་ཁག་དང་མཉམ་དུ་སྲུང་བརྩི་ཞུས་པ་རེད། ནང་སྲིད་བཀའ་བློན་རྒྱ་རི་སྒྲོལ་མ་ལགས་དང་སྐུ་མགྲོན་གཙོ་བོར་མངའ་སྡེ་ཀར་ནཱ་ཊ་ཀའི་མཐོ་རིམ་ཤེས་ཡོན་དང་ཡུལ་སྐོར་བློན་ཆེན་དེཤ་པཱན་ཌེ་ཕེབས་པ་དང། མར་རྒྱན་གྱི་མཆོད་པ་དང་ཨ་ཅེ་ལྷ་མོའི་འཁྲབ་སྟོན་སོགས་རིག་གཞུང་གི་འཁྲབ་སྟོན་གྱི་དུས་སྟོན་ལ་མངའ་སྡེ་གཞུང་གིས་ལྷོ་ཕྱོགས་བོད་པའི་གཞིས་ཆགས་ཁག་ལྔ་དང་ལྷོ་སྤྱིའི་ལས་ཁུངས་བཅས་ལ་མཐུན་འགྱུར་གནང་ཡོད་ལ། དུས་སྟོན་དེ་མི་མང་ལ་རིན་མེད་བཏང་བ་དང་ཉིན་གཉིས་པར་སྲིད་སྐྱོང་བློ་བཟང་སེང་གེ་མཆོག་གིས་དུས་སྟོན་དེ་གལ་ཆེ་བའི་རང་བཞིན་སོགས་གཏམ་བཤད་གནང་འདུག། བྱང་ཕྱོགས་ཤིམ་ལར་ཡོད་པའི་བོད་མི་རྣམས་ཀྱིས་འཁྲུངས་སྐར་སྲུང་བརྩི་རྒྱས་པར་ཞུས་ཤིང། གཞིས་འགོ་ཚེ་རིང་བཀྲ་ཤིས་ལགས་ཀྱིས་དབུས་བོད་མིའི་སྒྲིག་འཛུགས་ཀྱིས་ཉིས་སྟོང་བཅུ་བཞི་ལོར ྋགོང་ས་ཏཱ་ལའི་བླ་མའི་བཀའ་དྲིན་རྗེས་དྲན་གྱི་ལོ་སྲུང་བརྩི་ཞུ་བཞིན་ཡོད་སྟབས་ལོ་འཁོར་མའི་ནང་ལས་རིམ་མུ་མཐུད་ནས་ཡོད་ཅེས་གསུངས་འདུག། རྒྱ་གར་ཙམ་མ་ཟད་བལ་ཡུལ་གྱི་རྒྱལ་ས་ཀཱཐ་མན་གྲུ་རུ་ཇྭ་ལ་ཁེལ་བོད་པའི་གཞིས་ཆགས་དང་ལག་ཤེས་བཟོ་གྲྭས་གོ་སྒྲིག་བྱས་པའི་འཁྲུངས་སྐར་གྱི་མཛད་སྒོར་བོད་མི་སུམ་སྟོང་ལྷག་གིས་མཉམ་ཞུགས་བྱས་འདུག་ཨེ་ཤེ་ཡའི་རྒྱལ་ཁབ་མང་པོར་དེ་མཚུངས་སྲུང་བརྩི་ཞུས་ཡོད་ལ་ལྷོ་ཀོ་རི་ཡའི་བོད་ཁང་དུ་འཁྲུངས་སྐར་སྲུང་བརྩི་ཞུས་ཤིང། སྐུ་ཡི་འཁྲུངས་སྐར་ཉིན་ར་ཤི་ཡའི་རྒྱལ་ས་མོ་སི་ཁོ་རུ་དོན་གཅོད་ངག་དབང་རབ་རྒྱལ་ལགས་ཀྱིས་གོང་ས་མཆོག་གི་སྐུ་ཚེའི་དམ་བཅའ་གསུམ་གྱི་སྐོར་ལ་གསུངས་ཏེ་མཛད་རིམ་རྒྱས་པར་མུ་མཐུད་པ་རེད། དེ་བཞིན་དབྱིན་ཇིའི་རྒྱལ་ས་ལན་ཀྲན་དུ་རྒྱ་གར་དང་ལི་ཐུ་ཝེ་ནི་ཡ། Bosnia དང Herzegovina། ཡི་གཞུང་ཚབ་སྐུ་མགྲོན་དུ་འབོད་དེ་འཁྲུངས་སྐར་ལ་སྲོལ་རྒྱུན་རོལ་དབྱངས་བཏང་སྟེ་སྲུང་བརྩི་ཞུས་ཤིང། ལོ་རེར་ཐེངས་རེར་ཤར་བའི་ཉིན་མོ་ཁྱད་པར་ཅན་ལ་བོད་པའི་འདུ་འཛོམས་ཤིག་དང་གཉིས་པར་སྐུ་མགྲོན་གདན་ཞུས་ཀྱི་མཛད་སྒོ་གཉིས་ཚོགས་འདུག་དེ་ནས་ཨ་མི་རི་ཀའི་གླིང་ཆེན་དུ་ཆ་མཚོན་ན་མངའ་སྡེ་གང་སར་འཁྲུངས་སྐར་རྒྱས་པར་ཚོགས་ཡོད་པས་བོད་པའི་མི་འབོར་མང་ཤོས་ཡོད་པའི་གྲོང་ཁྱེར་ནེའུ་ཡོག་ཏུ་བྱང་ཨ་རིའི་སྐུ་ཚབ་དོན་གཅོད་སྐལ་རྡོར་ཨོ་དཀར་ཚང་ལགས་ཆེད་ཕེབས་གནང་སྟེ་ཚེས་ལྔ་ཉིན་འཁྲུངས་སྐར་སྲུང་བརྩི་ཞུས་པ་དང། འཁྲུངས་སྐར་གྱི་ཉིན་མོར་རྒྱལ་ས་ཝ་ཤིང་ཊོན་གྱི་བོད་རིགས་སྤྱི་མཐུན་ཚོགས་པས་གོ་སྒྲིག་བྱས་པའི་མཛད་སྒོར་སྐུ་ཚབ་དོན་གཅོད་དབུས་པའི་མཐོ་རིམ་མི་སྣ་མཉམ་ཞུགས་ཀྱིས་མཛད་སྒོ་ཚོགས་ཡོད་པ་རེད།
ལྷར་བཅས་སྲིད་ཞིའི་གཙུག་རྒྱན་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་བྱང་ཕྱོགས་ལ་དྭགས་ཀྱི་ཞི་བའི་ཚལ་ཕོ་བྲང་གི་གསུང་ཆོས་ར་བའི་ཐང་སྟེང་དུ་སྐལ་ལྡན་ཆོས་ཞུ་བ་འབུམ་གཅིག་ལྷག་ཙམ་ཞིག་ལ་དཔལ་དུས་འཁོར་དབང་ཆེན་ཐེངས་སུམ་ཅུ་སོ་གསུམ་པའི་སྔོན་འགྲོའི་གསུང་ཆོས་མགོན་པོ་ཀླུ་སྒྲུབ་ཀྱིས་མཛད་པའི་དབུ་མ་རིན་ཆེན་ཕྲེང་བ་དང་བཤེས་སྤྲིང་མུ་མཐུད་བསྐྱངས་གནང་མཛད་པའི་སྐོར་ལ་འདི་གའི་གསར་འགོད་པ་པད་མ་རྡོ་རྗེ་ལགས་ཀྱིས་ལ་དྭགས་ས་གནས་ནས་བཏང་པའི་གནས་ཚུལ་འདི་གཟིགས་རོགས་གནང། གོང་ས་མཆོག་གིས་གཟའ་ཉི་མ་ཉིན་ནས་བཟུང་ལ་དྭགས་ཀྱི་དུས་འཁོར་དབང་ཆེན་ཐེངས་སུམ་ཅུ་སོ་གསུམ་པ་གནང་ས་ཞི་བའི་ཚལ་གསུང་ཆོས་ར་བར་དད་ལྡན་ཆིག་འབུམ་སུམ་ཁྲི་ལྷག་ལ་སྔོན་འགྲོའི་བཀའ་ཆོས་གནང་བཞིན་པ་རེད། བོད་ཀྱི་སངས་རྒྱས་ཀྱི་ཆོས་འདི། ནཱ་ལེནྡྲའི་ཆོས་བརྒྱུད་དྲི་མ་མེད་པ་ཡིན་པ་འདི་ཤེས་ཡ་གཅིག། ང་ཚོ་བོད་པ་ནང་ཁོངས་ཀྱི། ཨོ་ད་ས་དགེ་བཀའ་རྙིང་གི་རིས་སུ་མ་ཕྱེ་བའི་ཆོས་བརྒྱུད་འདིའི་དེ་རྩ་བའི་གཞུང་དེར་གཏུགས་པ་ཡིན་ན་ང་ཚོ་ཚང་མ་ལོ། གཅིག་རྒྱུ་སྐར་འགྲོ་བསྡད་ཀྱི་འདུག།

གོང་ས་མཆོག་གིས་དེ་ལྟར་དཔལ་ནཱ་ལནྡྲའི་པཎ་གྲུབ་བཅུ་བདུན་གྱི་གསོལ་འདེབས་ཀྱི་ལྗགས་ལུང་ནས་འགོ་བརྩམས་ཏེ་སྔོན་འགྲོའི་གསུང་ཆོས་སྩལ་བ་དང། གཟའ་ཉི་མ་ཉིན་གྱི་གསུང་ཆོས་ཀྱི་བར་ནས་འཕགས་ཡུལ་གྱི་ནང་པའི་གཞུང་དུ་བྱུང་བའི་ཚན་རིག་དང་ལྟ་གྲུབ་ཀུན་བཏུས་ཞེས་པའི་པོད་དང་པོ་དང་གཉིས་པ་དབུ་འབྱེད་གནང་ཞིང། དེབ་ཕྲེང་དེ་ནི་སྐད་རིགས་གཞན་མང་པོ་ཞིག་གི་ནང་དུ་བསྒྱུར་འཆར་ཡོད་ལུགས་བཅས་བཀའ་སྩལ་བ་རེད། གཟའ་ཟླ་བ་དང་མིག་དམར་གྱི་ཉིན་དབུ་མ་རིན་ཆེན་ཕྲེང་བ་དང་བཤེས་སྤྲིང་གི་གསུང་ཆོས་གནང་བ་རེད།

ལ་དྭགས་པ་རྣམས་ཀྱི་ཆེད་དུ་གསུང་ཆོས་ནི་ལ་དྭགས་སྐད་དུ་བསྒྱུར་ཏེ་ཆོས་ར་ཡོངས་སུ་ཐོས་ཐུབ་པ་བྱས་ཡོད། གཟའ་ལྷག་པའི་ཉིན་དུས་འཁོར་གྱི་སྒྲུབ་མཆོད་དང་འབྲེལ་བའི་གར་འཆམ་ཡོད་པ་དང། གཟའ་ཕུར་བུའི་ཉིན་སྔོན་འགྲོའི་བཀའ་དབང་གནང་སྟེ་གཟའ་པ་སངས་དང་སྤེན་པ་ལ་དུས་འཁོར་དབང་ཆེན་གནང་རྒྱུ་ཡིན་པ་རེད། ཨ་རིའི་རླུང་འཕྲིན་ཁང་གི་པད་མ་རྡོ་རྗེ་ཡིས་ལ་དྭགས་ཀྱི་དུས་འཁོར་དབང་ཆེན་གནང་ས་ཞི་བའི་ཚལ་གྱི་ཆོས་ར་ནས། ཨི་སི་རལ་གྱིས་ཧ་མ་སི་གི་དབང་སྒྱུར་འོག་ཡོད་པའི་པེ་ལེ་སི་ཐན་གྱི་གྷ་ཛ་ས་ཁུལ་གྱི་ཐོག་ལ་གནམ་ཐོག་ནས་གཏོར་རྒོལ་དྲག་པོ་བྱེད་བཞིན་པ་དང་དུས་མཉམ་དུ་ཨི་སི་རལ་གཞུང་གིས་རྒྱུན་སྲིང་དམག་འཐབ་ཅིག་བྱེད་སྲིད་པའི་ཉེན་བརྡ་ཡང་བཏང་ཡོད་པ་རེད། ཨི་སི་རལ་གྱིས་པེ་ལེ་སི་ཐན་བའི་གནས་ཡུལ་གྷ་ཛ་ལུང་གཤོང་གི་ས་མཚམས་ཀྱི་ཉེ་འགྲམ་དུ་ལྕགས་ཁྲབ་དམག་འཁོར་ཁག་སྒྲིག་འཇོག་བྱས་པ་དང་དེ་བཞིན་ཕར་རྒོལ་དམག་འཐབ་ཞིག་འབྱུང་སྲིད་པའི་ཆེད་དུ་དམག་མི་ཟུར་འཇོག་དང་དམག་དཔུང་རྒྱ་ཆེ་ཞིག་གྲ་སྒྲིག་བྱེད་བཞིན་པ་རེད། ཨི་ཟི་རལ་གྱི་དྲག་པོའི་མགྲིན་ཚབ་པས་བརྗོད་དོན་བྱས་ན་ཁོང་ཚོའི་མཁའ་དམག་དང་མཚོ་དམག་དཔུང་སྡེ་ཡིས་གྷ་ཛའི་ནང་ལ་པེ་ལི་སི་ཏན་གྱི་ས་ཁུལ་ཁག་དགུ་བཅུ་ལྷག་ཙམ་གྱི་ཐོག་ལ་གཏོར་རྒོལ་དྲག་པོ་བྱས་ཡོད་པ་རེད། པེ་ལི་སི་ཏན་གྱི་ཧ་མ་སི་དྲག་ལྟ་བ་ཚོས་ཀྱང་ཨི་ཟི་རལ་གྱི་ལྷོ་ཕྱོགས་མངའ་ཁུལ་གྱི་ཐོག་ལ་མེ་ཤུགས་འབར་མདེལ་གྱི་གཏོར་རྒོལ་མུ་མཐུད་བྱེད་བཞིན་པ་རེད། དེའི་བར་ན་ཨ་མི་རི་ཀའི་སྲིད་འཛིན་སྐུ་ཞབས་བྷ་རག་ཨོ་བྷ་མ་ཡིས་ཨི་ཟི་རལ་དང་པེ་ལེ་སི་ཐན་བ་ཚོས་ཕྱོགས་གཉིས་ཀྱི་དབར་ལ་ཆེས་ཉེན་ཚབས་ཅན་གྱི་དུས་སྐབས་འདི་ལ་རྒྱུ་མཚན་ལྡན་པ་དང་བཟོད་བསྲན་བྱེད་རྒྱུ་གལ་ཆེན་པོ་རེད་ཅེས་དང་ཨི་ཟི་རལ་དང་པེ་ལེ་སི་ཐན་བ་ཚོས་གལ་སྲིད་འབད་བརྩོན་བྱས་ཚེ་ད་ལྟ་ཡང་མངའ་ཁུལ་གྱི་ནང་ལ་ཞི་བདེ་བསྐྲུན་ཐུབ་པའི་རེ་བ་ཡོད་མུས་རེད་ཅེས་གསུངས་ཡོད་པ་རེད།
ཨི་ཟི་རལ་དང་པེ་ལེ་སི་ཐན་བ་ཚོའི་དབར་ལ་ད་རེས་གསར་དུ་དྲག་ཟིང་ལངས་རྐྱེན་གཙོ་བོ་དེ་ནི་ཉེ་ཆར་ཨི་ཟི་རལ་གྱི་ན་གཞོན་གསུམ་དང་པེ་ལེ་སི་ཐན་གྱི་ན་གཞོན་གཅིག་བཅས་བཙན་ཁྲིད་དང་དེའི་རྗེས་སུ་དམར་གསོད་བཏང་བའི་གནས་ཚུལ་དེ་ཡིས་ཕྱོགས་གཉིས་ཀྱི་དབར་ལ་འཁོན་འཛིན་འཐབ་རྩོད་ཇེ་སྡུག་ཏུ་ཕྱིན་ཡོད་པ་རེད། ཨི་སི་རལ་གྱི་སྲིད་བློན་སྐུ་ཞབས་སྦེན་ཇ་མིན་ནེ་ཐན་ཡ་ཧུ་དང་པེ་ལེ་སི་ཐན་གྱི་སྲིད་འཛིན་སྐུ་ཞབས་མཧ་མུད་ཨ་བྷ་སི་རྣམ་གཉིས་ཀྱིས་ཉེ་ཆར་དྲག་ཟིང་གི་གནས་ཚུལ་དེ་དག་ལ་ངོ་རྒོལ་ཤུགས་ཆེ་གནང་བ་དང་འབྲེལ་ལས་ཐོག་བྱེད་གཏེ་ངོ་མ་དེ་དག་ལ་ཁྲིམས་གཅོད་ངེས་པར་དུ་བྱེད་རྒྱུའི་ཁས་ལེན་གནང་ཡོད་པ་རེད། འོན་ཀྱང་ཨི་སི་རལ་གྱིས་པེ་ལེ་སི་ཐན་གྱི་ས་ཁུལ་ཁག་གི་ཐོག་ལ་དྲག་རྒོལ་རྒྱ་ཆེ་ཞིག་བྱེད་རྒྱུར་དམག་དཔུང་གྲ་སྒྲིག་བྱེད་བཞིན་པ་དང། ཕྱོགས་གཞན་དེར་པེ་ལི་སི་ཐན་བ་ཚོས་ཀྱང་ཨི་སི་རལ་གྱི་ལྷོ་ཕྱོགས་མངའ་ཁུལ་དུ་མེ་ཤུགས་འབར་མདེལ་གྱིས་གཏོར་རྒོལ་མུ་མཐུད་བྱས་ཏེ་བཙན་འཛུལ་ལ་ཁ་གཏད་འཐབ་འཛིང་བྱ་རྒྱུར་གྲ་སྒྲིག་ཡོད་པའི་ཁྱབ་བསྒྲགས་ཡང་བྱེད་ཀྱི་ཡོད་པ་རེད། ད་ལྟ་གསར་འགྱུར་ཕྱོགས་བསྡུས་ཀྱི་ལས་རིམ་དེ་མཇུག་བསྡོམས་མ་ཞུས་སྔོན་ལ་བོད་དོན་དང་རྒྱལ་སྤྱིའི་གནས་ཚུལ་གཞན་ཁག་ཅིག་སྙན་དུ་ཞུ་གི་ཡིན། བོད་ཀྱི་ནང་ལ་རྒྱ་ནག་གི་དྲག་ཆས་དམག་མིས་བོད་མིའི་ཐོག་ལ་རྡུང་རྡེག་དྲག་གནོན་ཚབས་ཆེ་བྱས་ཡོད་པའི་གནས་ཚུལ་ཐོན་འདུག་འདི་གར་གནས་ཚུལ་འབྱོར་གསལ་ལྟར་བྱས་པ་ཡིན་ན་ད་རེས་ཉེ་ཆར་ཕྱི་ཟླ་བདུན་པའི་ཚེས་བདུན་གྱི་ཉིན་མོ་བོད་ཨ་མདོ་རྔ་བའི་མཛོད་དགེ་རྫོང་གི་ནང་ལ་བོད་མི་རྣམས་ཀྱིས་ལྷ་ཁང་དགོན་པ་ཞིག་བཞེངས་སྒྲུབ་བྱེད་པའི་སྐབས་རྒྱ་མིའི་དྲག་ཆས་ཉེན་རྟོག་པས་འགོག་རྐྱེན་བྱས་ཏེ་བོད་མི་ཚོ་ལ་ཉེས་རྡུང་དྲག་པོ་བཏང་ཡོད་འདུག་གནས་ཚུལ་ཐོན་གསལ་ལྟར་བྱས་པ་ཡིན་ན་མཛོད་དགེ་རྫོང་གི་བྷ་བྷི་སྡེ་བའི་མི་མང་ཚོས། ལྷ་ཁང་ཞིག་བཞེངས་སྒྲུབ་བྱེད་རྒྱུར་བཟོ་སྐྲུན་གྱི་རྒྱུ་ཆ་འཁྱེར་བའི་རླངས་འཁོར་དེ་ལམ་གླ་ས་ཚིགས་ནས་འགྲོ་མ་བཅུག་པ་དང། དེ་རྗེས་ས་གནས་ཀྱི་འགོ་ཁྲིད་དང་མི་མང་ཚོས་འགྲུལ་ལམ་འདིའི་ཐོག་ལ་འགྲོ་སྐྱོད་བྱེད་རྒྱུའི་ཆོག་མཆན་ཡིག་ཆ་སོགས་སྟོན་པའི་སྐབས་ལ་གློ་བུར་དུ་རྒྱ་མིའི་དྲག་ཆས་དམག་མི་ཡོང་སྟེ་སྡེ་བའི་མི་མང་ཚོ་ལ་གཅར་རྡུང་དྲག་པོ་བཏང་སྟེ་མི་བཅུ་ལྷག་ཙམ་ཞིག་སྨན་ཁང་དུ་འགྲོ་དགོས་བྱུང་བ་དང་དེ་དག་གི་ནང་ནས་རྨས་སྐྱོན་ཚབས་ཆེ་བྱུང་བའི་མི་གཅིག་ཁྲིན་ཏུར་འཁྲིད་པའི་རྗེས་སུ་ད་ལྟ་ཡང་ཁོང་འཆི་གསོན་ཅི་ཡིན་གྱི་གནས་ཚུལ་ཤེས་རྟོགས་མེད་པར་གྱུར་ཡོད་པ་རེད། བོད་རིག་པའི་མཁས་པ་གྲགས་ཆེན་པ་ཨ་རིའི་མི་སེར་ཡིན་པ་ཞིག་རྒྱ་ནག་པེ་ཅིན་རྒྱལ་སྤྱིའི་གནམ་ཐང་དུ་བཀག་འགོག་བྱས་ཏེ་ཨ་མི་རི་ཀར་ཕྱིར་ལོག་བྱས་ཡོད་པའི་གནས་ཚུལ་ཐོན་འདུག་གསར་འགྱུར་བརྒྱུད་ལམ་ཁག་ཏུ་གནས་ཚུལ་ཐོན་གསལ་བྱས་ན་ད་རེས་ཉེ་ཆར་ཕྱི་ཟླ་བདུན་པའི་ཚེས་ལྔའི་ཉིན་མོ་བོད་རིག་པའི་མཁས་པ་ཨ་རི་བ་སྐུ་ཞབས་ཨི་ལིར་སི་པར་ལིང་རྒྱ་ནག་པེ་ཅིན་རྒྱལ་སྤྱིའི་གནམ་ཐང་དུ་འབྱོར་མ་ཐག་ཆུ་ཚོད་གཅིག་དང་ཕྱེད་ཀ་ཙམ་གྱི་རིང་ལ་བཀག་ཉར་འདྲི་རྩད་བྱས་པའི་རྗེས་སུ་ཁོང་རྒྱ་ནག་གི་ནང་ལ་ཡོང་དུ་མི་འཇུག་པའི་བཀག་འགོག་བྱས་པ་དང་ཁོང་གི་མཐོང་མཆན་ཡིག་ཆ་རྩིས་མེད་བྱས་ཏེ་ཨ་མི་རི་ཀར་ཕྱིར་ལོག་བྱས་ཡོད་པ་རེད། སྐུ་ཞབས Elliot Sperling ལགས་ནི་བོད་རིག་པ་མཁས་པ་དང་བོད་ཀྱི་སྐད་ཡིག་གི་ཐོག་ལ་མཁས་པ། དེ་བཞིན་བོད་རིག་པའི་ཐོག་ལ་ཞིབ་འཇུག་དང་བོད་རྒྱའི་འབྲེལ་བའི་སྐོར་ལ་རྩོམ་ཡིག་རྒྱ་ཆེ་འབྲི་རྩོམ་གནང་མཁན་ཞིག་ཡིན་ཀྱང། ཁོང་གིས་ནེའུ་ཡོག་ཏཱམ་ས་ཤོག་ལ་བརྗོད་དོན་བྱས་ན་ད་རེས་ཁོང་གི་མཐོང་མཆན་རྩིས་མེད་དང་ཕྱིར་ལོག་བྱས་པའི་རྒྱུ་རྐྱེན་གཙོ་བོ་དེ་ནི་བོད་རིག་པ་དང་འབྲེལ་བ་མེད་ཅིང་དེ་ནི་ཁོང་རང་གིས་ཤིང་ཅང་གི་ཡུ་གུར་བའི་དགེ་རྒན་ཆེན་མོ། Ilham Tohti། ལ་རྒྱབ་སྐྱོར་དང་འབྲེལ་བ་ཡོད་པའི་དབང་གིས་ཡིན་སྲིད་ཀྱི་རེད་ཅེས་གསུངས་ཡོད་པ་རེད། རྒྱ་ནག་གིས་རྒྱ་ནག་གཞུང་ལ་ངོ་རྒོལ་སྐྱོན་བརྗོད་ཀྱི་རྩོམ་བྲིས་གནང་མཁན་ཤེས་ཡོན་ཅན་གྱི་མི་སྣ་དང་གསར་འགོད་པ་སོགས་ལ། རྒྱ་ནག་གི་ནང་ལ་ཡོང་དུས་མཐོང་མཆན་མི་སྤྲོད་པ་དང་ཡང་ན་གནམ་ཐང་ནས་ཕྱིར་ལོག་བྱེད་པ་སོགས་བརྒྱུད་ནས་ཤེས་རིག་མཁས་དབང་མི་སྣ་དེ་དག་ལ་སུན་གཙེར་བརྡབ་གསིག་ཡང་ཡང་བྱེད་ཀྱི་ཡོད་པ་རེད། སྐུ་ཞབས། Elliot Sperling། གིས

དྲ་བརྙན་གྱི་གསར་འགྱུར་དང་དྲ་བརྙན་གྱི་གླེང་མོལ་དེ་ག་ནང་བཞིན་དྲ་སྣང་གི་བོད་བཅས་ཀྱི་ལས་རིམ་ཁག་གཟིགས་རྒྱུ་ཡོད་པ་མ་ཟད། ང་ཚོའི་ཉིན་རེའི་རླུང་འཕྲིན་གྱི་ལས་རིམ་ཁག་གི་ནང་ལ་བོད་དོན་དང་རྒྱལ་སྤྱིའི་གནས་ཚུལ་གྱི་ལས་རིམ་ཁག་དུས་རྒྱུན་དུ་གསན་རྒྱུ་ཡོད་པས་རྣམ་པ་ཚོས་དགོངས་འཇགས་གནང་རོགས་གནང། དྲ་རྒྱའི་ཁ་བྱང་དེ་ནི www dot voa tibetan dot com བཅས་ཡིན། ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ། བཀྲ་ཤིས་བདེ་ལེགས།